གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་བཅུ་གཉིས་པའི་ཚེས་ཉེར་གཉིས་རེས་གཟའ་པ་སངས་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་པ་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་ཕར་འགྱངས་བྱས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་གནས་སྟངས་ཀྱི་གནས་ཚུལ་གྱི་ནང་དུ།
རྒྱ་གར་བྷི་ཧར་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ནི་ཏི་ཤུ་ཀུ་མར་ལགས་ནས་གོང་ས་མཆོག་ལ་མཇལ་ཁ་ཞུས་ཡོད་པར།

སྤྱིར་རྒྱ་གར་གྱི་ནང་དང་སྒོས་སུ་བྷི་ཧར་མངའ་སྡེ་གི་ནང་རྐྱེན་ངན་བར་ཆད་མི་ཡོང་རྒྱུ་མ་ཟད། བློན་ཆེན་གང་ཉིད་དང་མངའ་སྡེ་གི་མི་མང་རྣམས་ཀྱི་འཚོ་བ་བདེ་ཞིང་སྐྱིད་པ་དང། འབྱོར་ཕྱུག་རྒྱས་པ་གི་ཐུགས་སྨོན་གནང་རོགས་ཀྱི་སྐྱབས་འཇུག་ཞུ་བར། གོང་ས་མཆོག་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མགོན་པོ་གང་ཉིད་ཀྱི་སྐུ་མཆེད་ལྟ་བུའི་འདུ་ཤེས་འཛིན་བཞིན་པ་དང། འཛམ་གླིང་སྤྱི་དང་ཁྱད་པར་རྒྱ་གར་ནང་རྒྱལ་ཁམས་ཞི་བདེ་དང་འཚོ་བར་བདེ་སྐྱིད་ལྡན་པ། འབྱོར་ཕྱུག་རྒྱས་པ་སོགས་ཀྱི་ཐུགས་སྨོན་མཚམས་སྦྱོར་གནང་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་མངའ་སྡེའི་ཞིང་ལས་བློན་ཆེན་གྱིས་གོང་ས་མཆོག་ནི་འཛམ་གླིང་གི་ཞི་བདེའི་དེད་དཔོན་ཆེན་པོ་སྟེ། ཡུལ་གྲུ་གང་སར་གུས་བརྩི་ཆེན་པོ་གནང་ས་ཟིག་ཡིན་པས་མངའ་སྡེའི་བློན་ཆེན་འཆར་ཅན་ལྟར་བཅར་དོན་གཙོ་བོ་ནི་དེ་རེད་ཅེས་ཀྱང་འགྲེལ་བརྗོད་གནང་གི་འདུག། ཏོ་ཧམ་སབ་བརྡེ་སོ་བྷ་གི་སཱ་ལི་ཧེ་ཀི་དྷརམ་གུ་རུ་དཱ་ལའི་ལཱ་མ་ཇི་ལཱ་ག་ཏར་ས་ནྟི་ཀ་སཱ་ནྡེ་ས་དེ་ནི་ཀ་པི་རི་ཡཱ་སི་ཀར་ཏེ། སྟོན་པ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པ་གི་གནས་མཆོག་ཏུ་གོང་ས་མཆོག་ཆིབས་བསྒྱུར་གནང་ཡོད་པ་དང་བསྟུན། ནམ་རྒྱུན་གོང་ས་མཆོག་ཆིབས་བསྒྱུར་གྱི་སྐབས་མངའ་སྡེའི་བློན་ཆེན་མཇལ་བཅར་གནང་གི་ཡོད་པ་དང་མཚུངས། ང་ཚོ་གོང་ས་མཆོག་གི་མཇལ་ཁར་བཅར་དོན་ནི་གོང་ས་མཆོག་ནི་འཛམ་གླིང་ཞི་བདེ་གི་དེད་དཔོན་ཆེན་པོ་ཟིག་སྟེ། ང་ཚོར་གོང་ས་མཆོག་གིས་རྟག་པར་ཞི་བདེ་བྱམས་བརྩེ་དང་འབྲེལ་བ་གི་ལམ་སྟོན་ཕེབས་ཀྱི་ཡོད་པས་བསོད་ནམས་ཆེན་པོ་ཚོར་གྱི་ཡོད་པ་དེ། ད་ལྟ་འཛམ་གླིང་གང་ས་ནས་གོང་ས་མཆོག་ལ་གུས་བརྩི་ཧ་ཅང་ཆེན་པོ་གནང་གི་ཡོད་པ་གི་མུར། གནས་མཆོག་འདིར་གོང་ས་མཆོག་གིས་འཛམ་གླིང་སྤྱི་དང་ཁྱད་པར་རྒྱ་གར་གྱི་ནང་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དང་སྤུན་ཟླའི་འདུ་ཤེས་གོང་སྤེལ་གནང་གི་ཡོད་པར་བརྟེན། མངའ་སྡེའི་བློན་ཆེན་མཆོག་བཅར་དོན་གྱི་གཙོ་བོ་ཡང་དེ་རེད་ཅེས་འགྲེལ་བརྗོད་གནང་གི་འདུག་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གསུམ་གྱི་ཉི་མ་རྒྱལ་སྤྱིའི་དགེ་འདུན་པ་གི་ལྷན་ཚོགས་ཀྱི་ཚོགས་བཅར་བ་ཚོ་གི་དབུ་ཁྲིད་གནང་སྟེ། གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་པོ་གི་མདུན་འཛམ་གླིང་ཞི་བདེ་ཡོང་བ་གི་ཐུགས་སྨོན་གནང་རྒྱུ་དང། སྤྱི་ཚེས་ཉེར་དགུ་ནས་སོ་གཅིག་གི་བར་ར་ཆོས་དབྱིངས་བསྟོད་པ་དང་འཇམ་པའི་དབྱངས་ཀྱི་རྗེས་གནང་སོགས་སྩལ་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། གསན་པ་རྣམ་པ་ཚོ་ལྟ་ཞོག་ནས་གསར་འགྱུར་བཤད་ཀྱི། སྤྱི་འཐུས་བཅུ་དྲུག་གིས་རིང་མིན་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ཉིན་ཚོགས་འཆར་ཡོད་པའི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་ཐོག་བཅར་མི་ཐུབ་པའི་ཡིག་ཐོག་དགོངས་ཤོག་ཕུལ་བར་བརྟེན་གྲོས་ཚོགས་འཚོག་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་ལོངས་ཀྱི་མེད་སྟབས་མཇུག་སྐྱོང་ཚོགས་དུས་དེ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་གསུམ་པའི་བར་ཕར་འགྱངས་བྱས་ཡོད་པ་ཚོགས་དྲུང་ལས་ཁུངས་ཀྱིས་ཚེས་ཉི་ཤུ་རྩ་གཅིག་ཉིན་སྤྱི་འཐུས་རྣམ་པར་ཚོགས་བརྡ་བཏང་ཡོད་ཀི་གོང་ཞུས་ཚོགས་དུས་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་ལས་ཉིན་ལྔ་བསྐྱང་གཏན་འཁེལ་བའི་ཡིག་ཆུང་སྔོན་སོང་ཡང་ད་ཆ་མཚན་གཞུང་ཟུར་གསལ་སྤྱི་འཐུས་གྲངས་བཅུ་དྲུག་གིས་གྲོས་ཚོགས་བཅར་མི་ཐུབ་པའི་ཡིག་ཐོག་དགོངས་ཤོག་འབྱོར་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུ་པའི་ནང་གསེས་གཉིས་པ་ལྟར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་བར་ཕར་འགྱངས་ཀྱིས་ཚོགས་དུས་དཀྲུག་པའི་ལས་དོན་མཇུག་སྐྱོང་གི་རིགས་རྣམས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་གསུམ་པའི་ཚེས་བཅུ་གསུམ་ནས་བཅུ་དྲུག་བར་ལས་ཉིན་བཞི་རིང་བསྐྱང་གཏན་འཁེལ་ཡོད་ཅེས་བཀོད་ཡོད་ཀི། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་གསུམ་པའི་ཚེས་བཅུ་བརྒྱད་ནས་སུམ་ཅུ་བར་ལས་ཉིན་བཅུ་གཉིས་རིང་ཚོགས་གཏན་འཁེལ་བའི་ཚོགས་བརྡ་བཏང་ཡོད་པ་དང་ཚོགས་དུས་དེའི་རིང་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉི་ཤུ་རྩ་བཞི་ནས་ཉི་ཤུ་རྩ་ལྔ་ལོའི་སྔོན་རྩིས་སྤྱི་ཡོངས་ཐོག་བགྲོ་གླེང་གནང་གི་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་སྤྱི་འཐུས་ཕྱོགས་གཉིས་ཀྱི་སྤྱི་འཐུས་རེར་བཅར་འདྲི་ཞུས་པར་རིང་མིན་སྤྱི་ཟླ་གསུམ་པའི་ཚེས་བཅུ་གསུམ་ཉིན་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་པ་ཡིན་ན་སྐབས་དེའི་སྔོན་རྩིས་ཚོགས་དུས་ལ་ཤུགས་རྐྱེན་ཐེབས་ཀྱི་མ་རེད་ཅེས་འགྲེལ་བརྗོད་གནང་ཡོད་ཀི། ཡང་དེ་དང་ཕྱོགས་མཚུངས་འདི་གའི་གསར་འགོད་པས་གནས་ཚུལ་ཤེས་རྟོགས་བྱུང་བ་ལྟར་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད། དེ་བཞིན་འགྲིམ་འགྲུལ་ཚུད་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་གཅིག་ལ་འགྲོ་གྲོན་ཆུར་འདོད་པའི་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་གཏོང་གི་ཡོད་པ་རེད། གཞན་ཡང་གྲོས་ཚོགས་མུ་མཐུད་ནས་འཚོགས་མ་ཐུབ་པའི་གནས་ཚུལ་དེའི་དོན་རྐྱེན་གཙོ་བོ་ཞིག་ནི་དེ་སྔོན་སྤྱི་ཟླ་དགུ་པར་གྲོས་ཚོགས་ཚོགས་དུས་དྲུག་པའི་སྐབས་ཆོས་རྒྱུད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དང་འབྲེལ་ནས་སྐབས་དེའི་གྲོས་ཚོགས་མུ་མཐུད་ནས་འཚོགས་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོན་པའི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་འཚོགས་ཐུབ་མེད་པ་རེད། རྒྱལ་སྤྱིའི་དགེ་ལུགས་པའི་གླེང་སྟེགས་ཀྱི་ཚོགས་ཉིན་གཉིས་པར་ལེགས་སྦྱར་དང་པཱ་ལིའི་ཆོས་རྒྱུད་འཛིན་པའི་དབར་ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་ལ་བཞི་དང་གསུམ་གྱི་དགོངས་ཚུལ་ཡོད་པའི་ཐད་བགྲོ་གླེང་ལྷུག་པོ་གནང་ནས་གང་ཅི་ཚགས་ཚུད་བྱུང་ཡོད་པ་འགྲེལ་བརྗོད་གནང་ཡོད་ཀི་དེའང་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པདྨ་དངོས་གྲུབ་ཀྱིས་གནས་མཆོག་རྡོ་རྗེ་གདན་ནས་བཏང་འབྱོར་གནས་ཚུལ་ནང་ཚེས་ཉི་ཤུ་རྩ་གཅིག་ཉིན་གནས་མཆོག་རྡོ་རྗེ་གདན་ནི་མ་ཧཱ་བོ་དྷིའི་རིག་གཞུང་ལྟེ་གནས་ཁང་དུ་རྒྱལ་སྤྱིའི་དགེ་ལུགས་པའི་གླེང་སྟེགས་ཉིན་གཉིས་པའི་ཚོགས་ཐེངས་དང་པོར་ནང་ཆོས་དེང་རབས་ཅན་དུ་འགྱུར་ཚུལ་དང་འབྲེལ་ནས་གཏམ་བཤད་དང་བགྲོ་གླེང་གནང་སྐབས་སེར་བྱེས་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་ནང་ཆོས་དེ་ཚན་རིག་དང་མཐུན་ཞིང་སེམས་ཁམས་རིག་པའི་རྣམ་གཞག་ཕྲ་ཞིང་ཞིབ་པ་ཡོད་པ་དེ་ལ་ཚན་རིག་གི་རྒྱབ་རྟེན་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་ཡོད་པ་རེད། དེ་མིན་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་ཞོགས་པའི་ཚོགས་ཐེངས་དང་པོའི་སྐབས་ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་བཞི་ནི། འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་མྱ་ངན་ལས་འདས་པ་ཞི་བའོ་ཞེས་བོད་ལུགས་ཐེག་ཆེན་གྱི་ལྟ་བ་འཛིན་པ་ཚོས་འདོད་ཀྱང་ཐེག་དམན་པ་ཚོས་སྟོང་པ་དང་བདག་མེད་གཉིས་གཅིག་ཏུ་འདུས་ཡོད་པས་ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་ལ་གསུམ་དུ་འདོད་པའི་ལྟ་གྲུབ་མི་འདྲ་བ་དེ་གཉིས་བྱུང་ཡོད་པ་རེད་ལ། གཞན་ཡང་ཚོགས་ཐུན་དང་པོའི་སྐབས་སུ་ནང་པའི་ཚད་མེད་བཞི་སྟེ་བྱམས་པ་ཚད་མེད་དགའ་བ་ཚད་མེད་སྙིང་རྗེ་ཚད་མེད་བཏང་སྙོམས་ཚད་མེད་བཅས་ཀྱི་ཐད་གསུང་བཤད་དང་བགྲོ་གླེང་གནང་ཡོད་པ་དང་སྐབས་དེར་ལྷན་ཚོགས་གཙོ་སྐྱོང་བ་དགའ་ལྡན་བྱང་རྩེ་གྲྭ་ཚང་གི་དགེ་བཤེས་བློ་གྲོས་བཟང་པོ་ལགས་ཀྱིས་བརྗོད་གཞི་དེའི་ཐོག་རྩ་བའི་ཆ་ནས་ཕན་ཚུན་བར་མི་མཐུན་པ་མེད་མོད་ལག་ལེན་གྱི་ཆ་ནས་མི་འདྲ་བའི་ཁྱད་པར་ཕྲན་བུ་ཡོད་ཚུལ་འགྲེལ་བརྗོད་གནང་གོ་གི། རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དེ་བཞིན་ཉིན་གསུམ་ལ་འཚོགས་བཞིན་པ་དང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཚོགས་འདུ་དབུ་འབྱེད་མཛད་སྒོའི་ཐོག་ཆིབས་བསྒྱུར་གནང་ནས་བཀའ་སློབ་དང་ལམ་སྟོན་ཟབ་མོ་གནང་ཡོད་པ་རེད། རྔ་བ་ཀིརྟི་དགོན་པའི་དགེ་བའི་བཤེས་གཉེན་ཆེན་མོ་མཛོ་ཚང་བློ་བཟང་བརྩོན་འགྲུས་མཆོག་སྐུ་གཤེགས་སོང་ཟིག། དེ་ཡང་ཉིས་སྟོང་ཉིས་རྩ་གསུམ་ལོའི་ཟླ་བཅུ་གཉིས་པའི་ཚེས་བཅུ་དགུའི་ཉིན་བོད་ནང་གི་རྔ་བ་ཀིརྟི་དགོན་གྱི་དགེ་བཤེས་བཤེས་གཉེན་ཆེན་མོ་དང་ཡོངས་གྲགས་སུ་མདོ་སྔགས་རབ་འབྱམས་སྨྲ་བའི་དགེ་བཤེས་མཛོ་ཚང་བློ་བཟང་བརྩོན་འགྲུས་མཆོག་མཆིན་པའི་ནད་གཞི་དང་གཅིན་ཚའི་ནད་ཀྱི་སྙུན་གཞིའི་རྐྱེན་གྱིས་ཁྲིན་ཏུའུ་གྲོང་ཁྱེར་དུ་སྨན་པར་བསྟེན་གཏུགས་བྱས་ཀྱང་ཕན་འབྲས་མ་བྱུང་བར་ཉིན་དེའི་བོད་ནང་གི་ཉིན་རྒྱབ། རྔ་ཡུལ་ཀིརྟི་དགོན་ན་དགེ་ལྡན་ལེགས་བཤད་གླིང་གི་རང་ཤག་ཏུ་དགུང་གྲངས་ལྔ་བཅུ་ང་བདུན་སྟེང་སྐུ་གཤེགས་ཡོད་པ་དང་ད་ལྟའི་ཆར་རྒྱ་ནག་གཞུང་གིས་སྐུ་ཕུང་མཇལ་ཁ་སོགས་ལ་མི་དམངས་ཕོན་ཆེན་འདུ་འཛོམས་མི་ཆོག་སྐོར་བརྗོད་ནས་དགོན་གྲོང་གཉིས་སུ་ལྟ་རྟོག་དོ་དམ་བྱེད་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སྐབས། སྤྱིར་ན་དགེ་བཤེས་ལགས་སུ་དེ་སྔ་ནས་ནད་རྙིང་གཉིས་མཉམ་འབྲེལ་བྱས་ཏེ་སྨན་པར་བསྟེན་གཏུགས་དང་བོད་སྨན་གསོལ་ཏེ་དྲག་སྐྱེད་ཅུང་ཙམ་བྱུང་ཡོད་ན་ཡང་དགེ་བཤེས་ལགས་ནས་དཔེ་ཀློག་སློབ་གཉེར་དང་དགོན་སྡེ་མང་བོར་དཔེ་ཁྲིད་གནང་སྟེ་སློབ་བུ་མང་བོ་བསྐྱངས་གནང་བ་དང་ཕྱག་དཔེ་མང་བོ་ལྗགས་རྩོམ་གནང་རྒྱུ་ཁོ་ནར་འབད་བརྩོན་གྱིས་ཁོ་རང་གི་འཕྲོད་བསྟེན་ལ་དོ་སྣང་བྱེད་ཁོམ་མ་བྱུང་བའི་རྐྱེན་རྩ་ཞིག་ཆགས་ཡོད་ན་ཡང། ཉེ་སྔོན་གློ་བུར་དུ་སྙུང་གཞི་ཇེ་སྡུག་ཏུ་ཕྱིན་པ་དང་ཁྲིན་ཏུའུ་ཧྭ་ཞིས་སྨན་ཁང་དུ་སྨན་བཅོས་ཆེད་ཕེབས་ཡོད་ཀྱང་སྨན་པ་ཚོས་རེ་འབྲས་མེད་པའི་སྐོར་བརྗོད་པ་བཞིན་ཕྱིར་དགོན་པའི་ནང་ཕེབས་རྗེས་སྐུ་གཤེགས་ཡོད་པ་རེད། དགེ་བའི་བཤེས་གཉེན་ཆེན་མོ་མཛོ་ཚང་བློ་བཟང་བརྩོན་འགྲུས་མཆོག་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་སྐུ་འཁྲུངས་ཤིང་དགུང་གྲངས་བཅོ་ལྔ་ནས་ཆོས་སྒོར་ཞུགས་ནས་ཉིས་སྟོང་ཉིས་རྩ་གཅིག་ལོར་རྔ་བ་ཀིརྟི་དགོན་པའི་སྔགས་རམས་དམ་བཅའ་ཆེན་མོ་བཞག་སྟེ་མདོ་སྔགས་རབ་འབྱམས་པར་སྨྲ་བའི་མཚན་སྙན་བཞེས། དེ་རྗེས་ཀིརྟི་དགོན་པའི་ཆོས་བརྒྱུད་ཉམས་ཞིབ་ཚོགས་པའི་ཚོགས་གཙོ་དང་ནང་བསྟན་ཤེས་ཡོན་འགན་འཛིན། བླ་མ་དང་ཚོགས་ཆེན་དགེ་བསྐོས་མཁན་པོ་དང་དགེ་རྒན་སོགས་ཀྱི་ཕྱག་ལས་གནང།

མི་གྲངས་བརྒྱ་ར་དགུ་བཅུ་གོ་བརྒྱད་ལ་རྨས་སྐྱོན་ཕོག་པ་དང་མི་གྲངས་བཅུ་གཉིས་བོར་བརླག་ཕྱིན་ཡོད་ལ་ཁྱོན་བསྡོམས་ཐེངས་འདིའི་ས་འགུལ་ཁྲོད་ཀན་སུའུ་དང་མཚོ་སྔོན་གཉིས་ཀ་ནས་མི་གྲངས་བརྒྱ་ར་སུམ་ཅུ་སོ་བདུན་འདས་གྲོངས་དང་མི་གྲངས་ཆིག་སྟོང་ཉེ་བར་རྨས་སྐྱོན་ཕོག་ཡོད་པ་དེ་བཞིན་ཀན་སུའུ་ནང་ཁང་བ་འབུམ་གཉིས་དང། བདུན་སྟོང་ལྷག་མེད་པར་གྱུར་པ་དང་ཡང་ཁང་ཁྱིམ་ཆིག་ཁྲི་ལྔ་སྟོང་ཉེ་བར་རྡིབ་སྐྱོན་བྱུང་བ། མི་གྲངས་འབུམ་གཅིག་ར་ཁྲི་བཞི་སྟོང་ལྔ་བརྒལ་བར་ཤུགས་རྐྱེན་ཐེབས་ཡོད་པ། ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་ཧྥ་རན་སིའི་གསར་སྤེལ་ཁང་གིས་རྒྱ་ནག་གཞུང་འབྲེལ་གྱི་གྲངས་འབོར་གསལ་བསྒྲགས་བྱས་པ་ལུང་འདྲེན་བྱས་འདུག་དེ་མིན་རྒྱ་ནག་གཞུང་ཕྱོགས་ཀྱི་ས་འགུལ་རྟོག་ཞིབ་ལས་ཁུངས་ནས་ད་དུང་ཡང་ཉིན་ཤས་ནང་ས་འགུལ་ཆུང་རིགས་བྱུང་སྲིད་པའི་ཉེན་བརྡ་གཏོང་གི་འདུག། དེ་བཞིན་ཀན་སུའུ་ཡི་ས་འགུལ་བྱུང་ཡུལ་སི་པོའུ་སྡེ་བའི་ནང་ལོ་ན་དྲུག་ཅུ་རེ་གསུམ་སོན་པའི་བུད་མེད་ཡེ་ཀྲི་ཡིན་ནས་ཚེས་ཉི་ཤུ་རྩ་གཅིག་ཉིན་རུའེ་ཁྲི་གསར་སྤེལ་ཁང་ལ་བརྗོད་ན། སྡེ་བ་དེའི་མང་ཚོགས་གནོད་འཚེ་ཕོག་མཁན་བརྒྱ་ཆ་དྲུག་ཅུ་ལ་ད་རུང་སྡོད་གུར་མེད་པར་ཡོད་པ་དང་ས་གནས་དཔོན་རིགས་ནས་སྡེ་བ་དེར་རེས་གཟའ་ཕུར་བུའི་ཉིན་གུང་སྔོན་སྡོད་གུར་སྤྲོད་རྒྱུ་ཡིན་པ་བརྗོད་བྱུང་ལ་ད་ལྟ་ཚང་མ་ཕྱི་ལོགས་ནས་འབུད་ཤིང་ལ་མེ་སྦར་ནས་ཡོད་ཀྱང་ད་ལྟ་གནམ་གཤིས་ཧ་ཅང་གྲང་ངར་ཆེ་བ་བརྗོད་འདུག། དེ་མིན་ས་གནས་ཀྱི་གཞུང་འབྲེལ་མཚོ་སྔོན་གསར་འགྱུར་ནང་དུ་ཡང་ཀན་སུའུ་ཡི་ས་འགུལ་ལྟེ་བ་དང་ཁ་ཐག་ཉེ་ཤོས་ཀྱི་མཚོ་སྔོན་གྱི་ས་ཆ་མཚོ་ཤར་ས་ཁུལ་གཡའ་རྫི་རྫོང་རྡོ་སྦིས་ཞང་གཉའ་མོ་སྡེ་བའི་རྒན་རྒོན་ཁ་ཤས་ཀྱིས་གཞུང་གི་རོགས་སྐྱོར་རས་གུར་མཐའ་བསྐོར་ནས་བསྡད་དེ་མ་ཎི་བགྲང་བཞིན་པའི་འདྲ་པར་མཐོང་རྒྱུ་འདུག་དེ་བཞིན་ཡང་ཕྱི་ཚེས་བཅུ་དགུ་ཉིན་ས་འགུལ་རྒྱུགས་སའི་ལྟེ་བའི་ས་ཁུལ་གྱི་སྐྱེས་པ་ཞིག་གིས་སྤྱི་ཚོགས་དྲ་ལམ་དུ། ད་ལྟའི་གནས་སྟངས་ནི་འདིར་ཁང་བ་བརྡིབས་པ་ཧ་ཅང་མང་བོ་འདུག་ལ་ང་རང་དང་ནང་མི་བཅས་པ་ད་ལྟ་ཕྱི་ལོགས་ན་བསྡད་ཡོད་ཅེས་བརྗོད་ཀྱིན་འདུག་དེ་བཞིན་ཀན་སུའུ་ཕྱོགས་ནས་བསང་ཆུ་རྫོང་དང་རྒན་གྱ་བང་སྒུར་ཐང་མར་ཐང་དེ་བཞིན་གཙོས་གྲོང་ཁྱེར་མཛོད་དགེ་སྨད་སོགས་ནས་ས་འགུལ་རྒྱུག་པ་ཤེས་རྟོགས་བྱུང་ཡོད་པ་རེད། ཀན་སུའུ་གི་ས་ཡོམ་བྱུང་ཡུལ་དང་ཐག་ཉེ་བའི་མཚོ་ཤར་གྱི་རྡོ་སྦིས་དང་བིས་མདོ་ཕྱོགས་ནས།

དེ་བཞིན་ཟླ་བ་འདིའི་ཚེས་ཉི་ཤུ་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཚོགས་དྲ་ལམ་ངོ་དེབ་སྟེང་དུ་ཉེ་ཆར་ཀན་སུའུ་དང་མཚོ་སྔོན་གྱི་ས་ཡོམ་གོད་ཆག་བྱུང་ཡུལ་ས་ཁུལ་མི་མང་ལ་གདུང་སེམས་མཉམ་སྐྱེད་དང་འདས་པོ་ཚོར་མྱ་ངན་ཞུ་བའི་བརྗོད་ཚིག་སྤེལ་ཏེ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་ཀན་སུའུ་ཞིང་ཆེན་གྱི་ཀ་ཆུ་སྟག་ལུང་རྫོང་དུ་ས་ཡོམ་བརྒྱབ་སྟེ་འདབས་འབྲེལ་མཚོ་སྔོན་ཁོངས་ཀྱི་གཡའ་རྫི་དང་བཀའ་མ་ལོག་བ་ཡན་སོགས་སུ་མི་གྲངས་བརྒྱ་ཕྲག་དུ་མར་ཤི་རྨས་དང་ཁང་ཁྱིམ་གཏོར་བཤིག་ཚབས་ཆེན་བྱུང་འདུག་པར་འདས་པོ་རྣམས་ལ་བསྔོ་སྨོན་དང་ཤུལ་ལྷག་རྣམས་ལ་འབྱུང་བའི་གོད་ཆག་དང་དགུན་ཁའི་གྲང་ངར་གྱི་གནོད་སྐྱོན་ལས་མྱུར་དུ་ཐར་བའི་སྨོན་ལམ་འདེབས་ཀྱི་ཡོད་ཅེས་གསུངས་ཡོད་པ་རེད། དེ་བཞིན་ཡང་ཟླ་བ་འདིའི་ཚེས་བཅུ་དགུ་ཉིན་རྒྱ་ནག་ཏུ་བཅའ་སྡོད་ཨ་རིའི་གཞུང་ཚབ་ཆེན་མོ་ནེ་ཁོ་ལཱ་སི་སྦིར་སི་མཆོག་ནས་ཀྱང་ཨེཀ་སི་སྤྱི་ཚོགས་དྲ་རྒྱ་སྟེ་དེ་སྔོན་གྱི་ཁྲི་ཝི་ཁྲར་དྲ་རྒྱའི་སྟེང་གནས་ཚུལ་བཀོད་ནས་ཨ་རིའི་གཞུང་ཚབ་ཁང་གིས་ཀན་སུའུ་ཀྱི་ས་ཡོམ་གོད་ཆག་གི་གནོད་འཚེ་ཕོག་མཁན་གྱི་ནང་མིར་གདུང་སེམས་མཉམ་སྐྱེད་དང་རྨས་སྐྱོན་ཕོག་མཁན་རྣམས་མྱུར་དུ་དྲག་སྐྱེད་ཡོང་བའི་སྨོན་འདུན་ཞུ་གི་ཡོད། ང་ཚོས་མུ་མཐུད་དུ་ས་ཁུལ་དེ་དག་གི་གནས་སྟངས་ཐད་ལ་དོ་ཁུར་བྱེད་བཞིན་ཡོད་ཅེས་སོགས་བཀོད་འདུག། ཐེངས་འདིར་ས་འགུལ་བྱུང་ས་དེ་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་ཀྱི་ས་མཚམས་ཀྱི་དབུལ་ཕོངས་ཀྱི་ཞང་གྲོང་ཡིན་ཞིང་ཐེངས་འདིའི་ས་འགུལ་གོད་ཆག་རྐྱེན་ས་གནས་དེ་དག་གི་པར་དང་བརྙན་སོགས་སྤྱི་ཚོགས་དྲ་ལམ་དུ་ཐོན་པ་དང་འབྲེལ་ནས་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཁག་ཏུ་ད་ལྟ་རྒྱ་ནག་དེ་དབུལ་ཕོངས་ལས་ཐར་ནས་འབྱོར་འབྲིང་སྤྱི་ཚོགས་སུ་སླེབས་པ་སྒྲོག་བཞིན་པ་མ་ཡིན་ནམ། ཐེངས་འདིའི་ས་འགུལ་ལས་དབུལ་ཕོངས་མང་ཚོགས་འདི་འདྲའི་མང་བོ་ཞིག་ད་རུང་ས་ཁང་ནང་སྡོད་པ་དང་ས་འགུལ་སོགས་རང་བྱུང་གནོད་འཚེ་སྔོན་འགོག་གི་ཆ་རྐྱེན་གང་ཡང་མེད་པའི་འཁོར་ཡུག་ཏུ

ཨ་མེ་རི་ཁའི་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་གཉིས་ཀྱི་འཐུས་མི་ཁག་ཅིག་གིས་ཨ་རིའི་གཞུང་ལ་ཕྱག་ཡིག་ཅིག་ཕུལ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་བསྐྱར་ཞིབ་ཚོགས་འདུའི་ཐོག་བོད་ཀྱི་གནད་དོན་གཙོ་གནད་དུ་བསྐྱར་ཞིབ་སླད་གླེང་སློང་གནང་དགོས་པའི་འབོད་སྐུལ་གནང་ཞིང་ཉིས་སྟོང་བཅོ་བརྒྱད་ལོར་བསྐྱར་ཞིབ་གནང་བའི་རྗེས་སུ་བོད་ནང་གི་གནས་སྟངས་གང་འཚམ་ཇེ་སྡུག་ཏུ་སོང་ཡོད་པ་རེད་ཅེས་བཤད་ཡོད་གི། དེ་ཡང་ཨ་མེ་རི་ཁའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་གིས་ཨ་རིའི་གཞུང་ལ་ཕུལ་བའི་ཕྱག་ཡིག་དེའི་ནང། ཨ་རིའི་སྲིད་འཛིན་ཇོ་བཱ་ཌེན་གཞུང་འཛིན་གྱིས་རིང་མིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་དང་པོའི་ནང་འཚོགས་རྒྱུའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་སྐབས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་བཏང་བའི་བྱ་སྤྱོད་ཇེ་སྡུག་ཏུ་སོང་ཡོད་པའི་གནད་དོན་ལ་ངེས་པར་དུ་བསྐྱར་ཞིབ་གནང་དགོས་པའི་སྐོར་བཀོད་ཡོད་གི་ཕྱག་ཡིག་དེ་ནི་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ཇིམ་མེག་གྷོ་ཝརན་མཆོག་གིས་གདོང་ཁྲིད་པའི་ཆབ་སྲིད་ཚོགས་པ་གཉིས་པོའི་གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་ལྷག་ཐུན་མོང་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལེན་ཁེན་ལ་ཕུལ་ཡོད་པ་དང་དེའི་ནང་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་གི་ཐོག་ལ་བསྐྱར་ཞིབ་མཐའ་མ་དེ་བྱས་པ་ནས་བཟུང་བོད་ནང་གི་བོད་མིའི་ཆབ་སྲིད་དང་དཔལ་འབྱོར་སྤྱི་ཚོགས་རིག་གཞུང་གི་ཐོབ་ཐང་རྣམས་མངོན་གསལ་དོད་པོས་ཇེ་སྡུག་ཏུ་ཕྱིན་ཡོད་པ་དང་རྒྱ་ནག་གཞུང་གི་སྲིད་ཇུས་ནི་བོད་མིའི་ཆོས་ལུགས་དང་བོད་མིའི་སྐད་ཡིག་བོད་མིའི་འཚོ་བའི་གོམས་གཤིས་རྣམས་འཆར་གཞི་དང་གཞི་རྒྱ་ཆེན་པོའི་ཐོག་ནས་རྩ་མེད་བཟོ་ཐབས་བྱས་ཏེ་བོད་མི་རིགས་ཀྱི་འཚོ་གནས་དང་བདེ་ཐབས་ལ་ཉེན་ཁ་ཆགས་ཡོད་ཅེས་གསུངས་ཡོད་པ་རེད། རིང་མིན་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་སུད་སིའི་གྲོང་ཁྱེར་ཇི་ནི་ཝ་རུ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་དུས་མཚམས་ཀྱི་བསྐྱར་ཞིབ་གནང་རྒྱུ་ཡིན་ཞིང་བསྐྱར་ཞིབ་ཚོགས་འདུ་དེ་ནི་ལོ་བཞི་འམ་ལྔ་རེའི་མཚམས་སུ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཆེད་མཁས་པ་ཚོས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོའི་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བསྐྱར་ཞིབ་གནང་གི་ཡོད་པ་རེད། རྒྱ་གར་གྱི་གུ་ཇུ་ར་ཏི་མངའ་སྡེའི་ནང་བོད་དོན་རྒྱབ་ཕྱོགས་ཀྱི་ཚོགས་པ་གསར་འཛུགས་གནང་མཁན་དང་རྒྱ་གར་རྒྱལ་ཡོངས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཞོན་ཟུར་པ་ཇོ་ཏི་ཁར་གྲོངས་ནས་ལོ་གསུམ་འཁོར་བའི་དུས་ཚིགས་དང་བསྟུན་གུ་ཇུ་ར་ཏི་མངའ་སྡེའི་ནང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོ་དེ་བསྐོངས་ཡོད་གི་དེ་ཡང་རྒྱ་གར་གྱི་གུ་ཇུ་ར་ཏི་ས་ཧི་ཏི་ཡ་སློབ་གླིང་དང་ཨ་མེ་ཐི་ཇོ་ཡི་ཐི་ཀར་ཐེབས་རྩ་གཉིས་ཟུང་འབྲེལ་གྱིས་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཇོ་ཡི་ཐི་ཀར་འདས་གྲོངས་སུ་ཕྱིན་ནས་ལོ་གསུམ་འཁོར་བའི་དྲན་གསོའི་དུས་དྲན་ཉིན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོ་གོ་སྒྲིག་གནང་བའི་ཐོག་ནང་པའི་རིག་གནས་དང་དཔེ་དེབ་འགྲེམས་སྤེལ་གནང་བ་མ་ཟད་སྐུ་ཞབས་ཇོ་ཐི་ཀར་ནི་རྒྱ་གར་ནང་གི་རིགས་རུས་དམན་པའི་ལྡ་ལི་ཐི་མི་རིགས་ཀྱི་ལོ་རྒྱུས་ཀྱི་མི་སྣ་ཞིག་དང་བོད་རང་དབང་ལས་འགུལ་ལ་རྒྱབ་སྐྱོར་བ་ཞིག་ཏུ་རྗེས་དྲན་བྱས་ཡོད་པ་རེད། རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་ཐོག་ནང་པའི་དགེ་འདུན་པ་ཚོས་སྨོན་ལམ་གསུང་འདོན་གནང་བ་དང་སྐུ་ཞབས་ཇོ་ཐི་ཀར་དམ་པ་དེས་སྤྱི་ཚོགས་ཐོག་ལ་ལེགས་སྐྱེས་ཕུལ་བའི་སྐོར་བརྙན་ཐུང་ཞིག་གཟིགས་འབུལ་བྱས་ཏེ་འགོ་བཙུགས་གནང་བའི་རྗེས་སུ་སྐུ་ཞབས་ཨམ་བྷེད་ཀར་མཆོག་གིས་དཔེ་དེབ་དབུ་འབྱེད་གནང་ཡོད་པ་རེད། ལྷན་ཚོགས་དེའི་ཐོག་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ཀྱིས་གོང་ས་མཆོག་གི་དུས་རབས་ཉེར་གཅིག་པའི་ནང་པ་ཞིག་བྱེད་དགོས་པའི་བཀའ་སློབ་དང་ནང་ཆོས་ནི་ཁ་ནས་མ་ཎི་བགྲང་བ་ཙམ་མ་ཡིན་པར་རྒྱུ་མཚན་ལ་བརྟེན་ནས་ཉམས་ལེན་བྱེད་དགོས་པའི་བཀའ་སློབ་ཕེབས་པ་རྣམས་གཏམ་བཤད་ཕྱིར་སྒྲོག་བྱས་ཡོད་པ་རེད། ཨ་རིའི་ནང་བེད་སྤྱོད་བྱེད་བཞིན་པའི་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་ཊིག་ཊོག་བརྒྱུད་གསང་བའི་གནས་ཚུལ་མང་པོ་ཞིག་རྒྱ་ནག་གཞུང་གི་དཔོན་རིགས་ཀྱིས་ལྟ་བཤེར་བྱས་ཡོད་པའི་དཔང་རྟགས་ར་སྤྲོད་བྱུང་ཡོད་པ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་གནད་དོན་དམིགས་བསལ་ལས་དོན་ཚོགས་ཆུང་གིས་བསྒྲགས་ཡོད་གི་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་གནད་དོན་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི Mike Gallagher ལགས་ཀྱིས་འགྲེལ་བརྗོད་གནང་བ་ལྟར་ན་གཟའ་འཁོར་སྔོན་མར་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་གནད་དོན་ལས་དོན་ལྷན་ཚོགས་ཀྱིས་ཨ་རིའི་དབུས་གསང་བའི་ལས་ཁུངས་ལ་ཨ་རིའི་ནང་བེད་སྤྱོད་བྱེད་བཞིན་པའི་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་ཊིག་ཊོག་བརྒྱུད་ནས་རྒྱ་ནག་གཞུང་གིས་མི་སྣའི་གསང་བའི་གནས་ཚུལ་མཁོ་བསྡུ་བྱེད་ཀྱི་ཡོད་པའི་གནད་དོན་ཐད་ཀྱི་ཞིབ་འཇུག་སྙན་ཐོ་ཨ་རིའི་གྲོས་ཚོགས་ལ་མཁོ་སྤྲོད་བྱེད་དགོས་པའི་རེ་ཞུ་ཞུས་པ་བཞིན་ད་ཆ་ང་ཚོས་རྒྱ་ནག་གཞུང་གི་ལས་བྱེད་པས་ཊིག་ཊོག་བརྒྱུད་ནས་ཨ་རི་མི་མང་གི་བསམ་བློར་ཤུགས་རྐྱེན་ཐེབས་པ་དང། དེ་བཞིན་གསང་བའི་གནས་ཚུལ་མཁོ་བསྡུ་བྱེད་ཀྱི་ཡོད་པའི་དཔང་རྟགས་ར་སྤྲོད་བྱུང་སོང་ཞེས་སྤྱི་ཚོགས་དྲ་རྒྱ་ཨེག་སི་གླེང་སྟེགས་ཐོག་བརྗོད་ཡོད་པ་རེད། རྒྱ་ནག་གིས་ཉེ་ཆར་ལྷོ་རྒྱ་ནག་རྒྱ་མཚོའི་ནང་ཧྥེ་ལེ་པེན་དང་རྡབ་འཁྲུག་བྱུང་བའི་རྗེས་སུ་ཧྥེ་ལེ་པེན་ལ་དོགས་ཟོན་བྱེད་དགོས་པའི་ཉེན་བརྡ་བཏང་ཡོད་གི་དེའང་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་ཧྥ་རན་སི་གསར་ལས་ཁང་གི་གནས་ཚུལ་ནང་ལྷོ་རྒྱ་ནག་རྒྱ་མཚོའི་ནང་རྒྱ་ནག་དང་ཧྥེ་ལི་པེན་གཉིས་བར་ལ་རྡབ་འཁྲུག་བྱུང་བ་དེ་ནི་ཧྥེ་ལི་པེན་གྱིས་ས་ཁུལ་དེའི་ནང་དུ་རྒྱ་ནག་གི་དབང་ཤུགས་ལ་ཁ་གཏད་གཅོག་བཞིན་ཡོད་པ་མཚོན་གྱི་ཡོད་པ་རེད། དེ་ཡང་རེས་གཟའ་ལྷག་པའི་ཉིན་ཟླ་བ་སྔོན་མའི་ནང་དོན་རྐྱེན་བྱུང་བའི་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་རྒྱ་ནག་གི་གྲུ་གཟིངས་ཀྱིས་ཧྥེ་ལི་པེན་གྱི་གྲུ་གཟིངས་ཐོག་ཆུ་མདའ་བེད་སྤྱོད་བཏང་བ་དང་གྲུ་གཟིངས་ཕན་ཚུན་རྡབ་འཁྲུག་བྱུང་བའི་བརྙན་ཐུང་ཞིག་བསྐྲུན་པའི་རྗེས་སུ་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་ཝང་དབྱིས་ཀྱིས་ཧྥེ་ལི་པེན་གྱི་ཕྱི་འབྲེལ་བློན་ཆེན་མཱ་ནཱ་ལོ་ལ་ཁ་པར་བརྒྱུད་རྒྱ་ནག་དང་ཧྥི་ལི་ཕིན་གཉིས་ཀྱི་འབྲེལ་བ་ཛ་དྲག་ཆེ་བ་དེ་ཧྥི་ལི་ཕིན་གྱིས་འགན་འཁུར་དགོས་པའི་སྐོར་ཉེན་བརྡ་བཏང་ཡོད་པ་དང། ཡང་ཧྥི་ལི་ཕིན་གྱི་ཕྱི་འབྲེལ་བློན་ཆེན་མཱ་ནཱ་ལོ་ཡིས་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་ཝང་དབྱི་ལ་ཕྱོགས་གཉིས་ཀའི་བར་ཁ་པར་བརྒྱུད་དོན་དམ་གྱི་གོ་བསྡུར་བྱས་ཤིང་གནད་དོན་མང་པོའི་ཐད་ནས་ང་ཚོས་སོ་སོའི་ལངས་ཕྱོགས་ལ་གོ་རྟོགས་ཇེ་གསལ་དུ་ཕྱིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་གི། བཟང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་ཐེངས་འདིའི་བོད་ཀྱི་སྐབས་ཐོག་གླེང་བ་ཞེས་པའི་ལེ་ཚན་ནང་བྱེས་ཀྱི་བཀྲ་ཤིས་ལྷུན་པོ་དགོན་པས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གློད་གྲོལ་ཡོང་ཐབས་སུ་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་ཞེས་འབོད་སྐུལ་བྱས་ཡོད་པ་དང་རྒྱ་གར་བོ་ལི་ཝུ་ཏྲི་གློག་བརྙན་འཁྲབ་ཁྲིད་པ་ཞིག་གིས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་འཆར་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྡུས་ཞུ་བ་ཞིག་ལ་གསན་རོགས་གནང།

ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གོ་རྟོགས་སྤེལ་བ་ཟེར་བའི་ལས་འགུལ་ཞིག་སྤེལ་ནས་མི་རྣམ་པས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་བཙན་འཁྲིད་དང་འབྲེལ་ནས་བྱུང་བའི་མི་ཆོས་རིང་ལུགས་དང་རིག་གནས་ལ་འཕྲད་པའི་གནད་དོན་ཤེས་རྟོགས་ཡོང་རྒྱུར་སྐུལ་འདེད་དང་ཆབས་ཅིག་ཏུ་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་གྲོལ་ཡོང་ཐབས་སུ་འབོད་སྐུལ་གནང་ཡོད་པ་རེད། ཚོགས་འདུར་ཆེད་བཅར་གནང་བའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོའི་གལ་གནད་ནན་བརྗོད་གནང་བ་དང་སྦྲགས་པཎ་ཆེན་བཅུ་པ་ཆེན་མོས་བོད་དང་བོད་མི་མང་གི་ཆེད་དུ་མཛད་རྗེས་བླ་ན་མ་མཆིས་པ་གནང་ཚུལ་དང་རྒྱལ་བ་པཎ་ཆེན་རྣམ་གཉིས་ཀྱི་ཐུན་མོང་མ་ཡིན་པའི་འབྲེལ་བ། བོད་མི་ཚོས་དགུང་ན་ཉི་མ་ཟླ་བ་ས་ན་རྒྱལ་བ་པཎ་ཆེན་ཞེས་ངོས་འཛིན་གནང་སྟངས། དེ་བཞིན་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ནི་འཛམ་གླིང་འདིའི་སྟེང་གི་ལོ་ན་ཆུང་ཤོས་ཀྱི་ཆབ་སྲིད་བཙོན་པ་ཡིན་ཚུལ་དང། རྒྱ་ནག་གཞུང་གིས་འཕྲལ་མར་ཁོང་གི་གློད་གྲོལ་གཏོང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། དེ་མིན་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། པཎ་ཆེན་རིན་པོ་ཆེ played a very very important role in getting Tibetan language back on the Tibetan landscape. ཐོག་ལ་གཉིས་ཀྱི་བར་ན་ཆོས་དང་རིག་གཞུང་བཅས་ཐུན་མོང་མ་ཡིན་པའི་འབྲེལ་ལམ་སྐོར་དང་རྒྱ་གར་གཞུང་མང་གཉིས་ལ་བོད་དང་རྒྱ་ནག་གི་དངོས་ཡོད་གནས་སྟངས་གོ་རྟོགས་ཞན་པོ་ཡོད་སྐོར་གསུངས་པ་དང་འབྲེལ་དེ་སྔ་རྒྱ་ནག་གིས་བོད་བཙན་བཟུང་མ་བྱས་གོང་ལ་རྒྱ་དཀར་ནག་བར་ལ་ས་མཚམས་མེད་པ་ཙམ་དུ་མ་ཟད་རྒྱ་གར་དང་རྒྱ་ནག་བར་ལ་དམག་འཁྲུག་ཟེར་བ་ཡང་རྩ་བ་ནས་བྱུང་མྱོང་མེད་པ་དེ་ལྟ་ནའང་དེང་སྐབས་རྒྱ་ནག་དེ་བཞིན་དཔལ་འབྱོར་དང་ཆབ་སྲིད་གཉིས་ཀའི་ཐོག་ནས་ཉམས་རྒུད་འགྲོ་བཞིན་པའི་དུས་སྐབས་ཤིག་ཡིན་པའི་སྐོར་སོགས་ངོ་སྤྲོད་གནང་ཡོད་དེ་མིན་ཡང་སྲིད་སྐྱོང་མཆོག་གིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གོང་མས་བོད་བརྒྱུད་ནང་བསྟན་སྤྱི་དང་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཐོག་རླབས་ཆེན་གྱི་མཛད་པ་བསྐྱངས་ཡོད་པ་སོགས་སྐོར་གསུངས་ནས་རྒྱ་ནག་གཞུང་གི་ངོས་ནས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པའི་ཡང་སྲིད་ལ་དགེ་འདུན་ཆོས་ཀྱི་ཉི་མ་མཆོག་ངོས་འཛིན་བྱས་མ་ཐག་ཁོང་དང་སྐུ་འཁོར་ནང་མི་ལྷན་རྒྱས་བཙན་ཁྲིད་བྱས་པ་དེ་ནི་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མ་འོངས་བའི་སྐུའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་དང་ཐད་ཀར་འབྲེལ་བ་ཡོད་པའི་གནད་དོན་ཞིག་རེད་ཟེར་གསུངས་ཡོད་པ་རེད་ལ། བྱེས་ཀྱི་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་དགོས་དམིགས་དོན་ཚན་དྲུག་ཅན་ཞིག་བཏོན་ནས་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲད་ནས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གློད་གྲོལ་ཡོང་ཐབས་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་ལ།
ད་ལོ་ལོ་ཤས་རིང་འགའ་དེ་ལ་ཕྱིའི་རྒྱལ་ཁབ་མང་པོ་ཅིག་ལ་ཡང་ང་རང་ཚོ་གཙོ་བོ་ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱིས་དབུས་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་ཐུགས་རྒྱབ་སྐྱོར་ལ་བརྟེན་ནས་ཨ་ནི་ཕྱིའི་རྒྱལ་ཁབ་མང་པོ་ཅིག་ལ་ཨ་ནི་སོ་སོར་བཅར་བྱས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་ལས་དོན་ཐོག་ལ་ཡང་ལས་འགུལ་རབ་དང་རིམ་པ་ཅིག་གང་ཐུབ་ཅི་ཐུབ་ཞུ་ཐོག་གི་གནད་ཡོད་མི་སྣ་རེད་གྲོས་ཚོགས་འཐུས་མི་རེད་ཨ་ནི་གྲོས་ཚོགས་ལ་ཉན་ཞིབ་རེད་མང་པོ་ཅིག་གོ་སྐབས་བྱུང་ཡོད་རེད། ཡིན་ན་ཡང་ད་རྒྱ་གར་གྱི་ང་རང་ཚོ་རྒྱུན་དུ་བསྡད་ས་གནས་ལ་ཡང་ཡོད་བཞིན་པའི་སྐབས་ཀྱི་ད་དེ་ལ་ཡང་ཅིག་གོ་སྐབས་འདི་ཨ་ནི་ཅིག་བྱུང་བ་ཡིན་ན་ཨ་རྒྱ་གར་གནད་ཡོད་ཁག་ལ་ཡང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་འདི་གང་མང་ཙམ་ཅིག་གོ་རྟོགས་སྤེལ་ཐུབ་པ་ཡིན་ན་དེ་ལ་ཡང་ཅིག་ཕྱིའི་རྒྱལ་ཁབ་དང་མཚུངས་པའི་གི་གལ་གནད་གཅིག་མཚུངས་འདྲ་བོ་གཅིག་གི་གཟིགས་ཚུལ་གྱི་ཐོག་ནས་ད་རིང་གོ་སྒྲིག་གནང་པ་དེ་འདྲ་ཅིག་ཆགས་ཡོད་རེད་ལ། ཨ་ནི་ད་ད་རིང་དེ་གཙོ་བོ་གཅིག་ཞུ་ཡག་དེ་དོན་ཚན་དྲུག་འདྲ་གཅིག་རེད་ད་དོན་ཚན་དྲུག་འདྲ་བོ་གཅིག་གི་ནང་ནས་གཙོ་བོ་དེ་ད་མདོར་བསྡུས་ནས་ངས་དོན་ཚན་རེ་རེ་རེ་རེ་ཞུ་མ་དགོས་པའི་ཐོག་ནས་གཙོ་བོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཡོད་པའི་གི་གཉིས་སྨན་དབུ་མའི་ལམ་དེ་ལ་ཡ་རྒྱབ་སྐྱོར་གནང་རོགས་གནང་གོང་ས་མཆོག་སྐུ་ཉིད་མྱུར་དུ་བོད་ལ་ཕེབས་ཐུབ་ཐབས་ལ་ཡ་དེ་གནང་རོགས་གནང་ཨོ་ད་དེ་གཅིག་གཙོ་བོ་གཅིག་རེད་དེ་ནས། ྋགོང་ས་མཆོག་གིས་ད་དགོངས་གཞི་ཡོད་པ་ནང་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མགྱོགས་མྱུར་དུ་གློད་གྲོལ་ཐོབ་ཡ་ལ་ཨ་ནེ་གཅིག་རྒྱ་ནག་ཏུ་ཡོད་པའི་གི་རྒྱ་གར་གི་གཞུང་ཚབ་གཙོས་པའི་དེ་ཚོ་གི་དངོས་སུ་པཎ་ཆེན་རིན་པོ་ཆེ་གི་སྐུ་གཟུགས་ཀྱི་འཕྲོད་བསྟེན་སྐུ་ཡི་འཕྲོད་བཞེས་རེད་ནང་མི་ཉེ་འབྲེལ་རེད་བྱ་བྲལ་རིན་པོ་ཆེ་ལ་སོགས་པ་བྱ་བྲལ་རིན་པོ་ཆེ་ལ་སོགས་པ་གནས་སྟངས་གི་ག་རེ་ཡིན་པའི་ཐོག་ལ་ཨ་ནེ་གསལ་རྟོགས་ཞིག་གི་དགོས་ཀྱི་འདུག། གསལ་པོ་ཅིག་ཤེས་རྟོགས་ཆེད་ལ་ནི་ཞིབ་འཇུག་དེ་གནང་ཆེད་དེ་འདྲས་ཅིག་དགོས་འདུག་གསུམ་པ་དེ་ལ་ཡང་རྒྱ་གར་གྲོས་ཚོགས་ནང་ལོགས་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་གྱི་ཐོག་ལ་ཡང་ཨ་ནི་ཅིག་ཁྲིམས་འཆར་གློད་གྲོལ་ཡོང་ཐབས་དང་གར་སོང་ཆ་མེད་ཐོག་ལ་ཡང་ཐོག་ལ་ཡང་ཁྲིམས་འཆར་གཏན་འབེབས་གནང་ཡ་དང་དེ་ལ་ཡང་ཨ་ནི་གྲོས་ཚོགས་འཐུས་མི་ཚང་མའི་ཡོངས་རྫོགས་ཀྱི་ཐོག་ནས་དེ་ལ་ཡང་མཚན་རྟགས་བསྡུ་རུབ་གནང་ཡ་དང་དེ་ག་ནང་བཞིན་དགོས་འདུན་དོན་ཚན་དྲུག་གི་ནང་བཅུད་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་དབུ་མའི་ལམ་དང་གོང་ས་མཆོག་ཕྱིར་གངས་ཅན་ཡུལ་ལ་མྱུར་དུ་ཕེབས་རྒྱུར་རྒྱབ་སྐྱོར་གནང་རྒྱུ། གོང་ས་མཆོག་གིས་ངོས་འཛིན་གནང་བའི་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་མྱུར་དུ་གློད་གྲོལ་ཡོང་ཐབས་སུ་རྒྱ་ནག་ཏུ་བཅའ་སྡོད་རྒྱ་གར་གྱི་གཞུང་ཚབ་ཆེན་མོས་གཙོས་པའི་མཛད་གཙོ་རྣམས་ཀྱིས་ཀུན་གཟིགས་པཎ་ཆེན་བཅུ་གཅིག་པ་ཆེན་མོའི་སྐུའི་འཕྲོད་བསྟེན་དང་ནང་མི་ཉེ་འབྲེལ་དེ་བཞིན་བྱ་བྲལ་རིན་པོ་ཆེའི་གནས་སྟངས་སོགས་གསལ་པོ་ཤེས་ཆེད་ཞིབ་འཇུག་དང་རྒྱུས་ལོན་གནང་རྒྱུ། རྒྱ་གར་གྲོས་ཚོགས་སུ་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་གནད་དོན་ཐད་ཁྲིམས་འཆར་གནང་རྒྱུ་དང་གྲོས་ཚོགས་འཐུས་མི་ཡོངས་ཀྱིས་རྒྱབ་སྐྱོར་གནང་རྒྱུ།

ཨ་ནིལ་པཱ་ར་ས་ཏཱ་ཧེ་གི་ཌེ་ལགས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མའི་འབྲེལ་མཐུད་པ་སྐུ་ཞབས་ཨར་ཁེ་ཁིར་མེ་ལགས་དེ་མིན་བོད་མི་མང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་མཆོག་དང་དགེ་བཤེས་རིན་ཆེན་རྒྱལ་མཚན་སོགས་གྲོས་ཚོགས་འཐུས་མི་ཁག་ཅིག་བཅས་སྐུ་མགྲོན་གྱི་ངོ་བོར་ཕེབས་འདུག་པ་དང་རྒྱ་གར་གཞུང་འཛིན་བྷི་ཇེ་ཕི་ཆབ་སྲིད་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་སུ་ཤིལ་ཀུ་མར་མོ་དི་མཆོག་གིས་རྒྱ་ནག་དམར་ཤོག་གཞུང་གིས་དྲག་པོའི་ལམ་ནས་བོད་ལ་བཙན་འཛུལ་བྱས་པར་སྐྱོན་བརྗོད་དང་འབྲེལ་རྒྱ་ནག་གཞུང་གིས་མྱུར་དུ་པཎ་ཆེན་བཅུ་གཅིག་པ་ཆེན་མོ་གློད་གྲོལ་གཏོང་དགོས་པའི་འབོད་སྐུལ་བྱས་ཡོད་གི། དེ་མཚུངས་སུ་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས་ཀྱང་གུ་རུ་པཎ་ཆེན་རིན་པོ་ཆེ་མཆོག་ནི་བོད་མི་ཙམ་མ་ཟད་ཧི་མ་ལ་ཡ་མི་རིགས་ཀུན་ལ་བཀའ་དྲིན་ཤིན་ཏུ་ཆེན་པོ་ཡིན་པ་དང་རྒྱ་ནག་གིས་ངོས་འཛིན་བྱས་པའི་ཡང་སྲིད་ལ་ངོས་ལེན་རྩ་བ་ནས་མེད་སྐོར་གསུངས་པ་དང་ཆབས་ཅིག་སྤྲུལ་སྐུའི་ཡང་སྲིད་ཅེས་པ་དེ་དད་ལྡན་གཡོ་བ་མེད་པའི་མང་ཚོགས་ཀྱི་རེ་འདུན་སྒྲུབ་ཐབས་ཤིག་ཡིན་སྐོར་གསུངས་ནས་ལ་དྭགས་མི་དམངས་ཚོའི་ངོས་ནས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་དད་པ་དང་དམ་ཚིག་གཡོ་བ་མེད་པ་ཡོད་པར་གཞིགས་ཏེ་མ་འོངས་པར་མགོན་པོ་གང་ཉིད་མཆོག་གི་ཡང་སྲིད་ལ་དྭགས་སུ་འཁྲུངས་མི་སྲིད་པ་མ་རེད་ཅེས་གསུངས་ཡོད་པ་རེད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ཀུན་གཟིགས་པཎ་ཆེན་བཅུ་པ་ཆེན་མོ་དགོངས་པ་ཆོས་དབྱིངས་སུ་ཐིམ་པའི་རྗེས་སུ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་བོད་ལྗོངས་ལྷ་རི་རྫོང་དུ་འཁྲུངས་པའི་ཁྱེའུ་དགེ་འདུན་ཆོས་ཀྱི་ཉི་མ་མཆོག་པཎ་ཆེན་བཅུ་པ་ཆེན་མོའི་སྐུའི་ཡང་སྲིད་ལ་ངོས་འཛིན་གནང་ཞིང། དེ་ནས་ཉིན་གསུམ་གྱི་རྗེས་ཏེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གིས་དགུང་གྲངས་དྲུག་ཡིན་པའི་པཎ་ཆེན་བཅུ་གཅིག་པ་ཆེན་མོ་འཁོར་དང་བཅས་པ་བཙན་ཁྲིད་བྱས་པ་དང་དུས་དེ་ནས་བཟུང་བའི་མི་ལོ་ཉི་ཤུ་རྩ་བརྒྱད་ཀྱི་རིང་རིན་པོ་ཆེ་མཆོག་གི་གནས་ཚུལ་ཅི་ཡང་མི་ཤེས་པ་ཆགས་ཡོད་པ་རེད། རྒྱ་གར་བོ་ལི་ཝུ་ཏྲི་གི་གློག་བརྙན་འཁྲབ་ཁྲིད་པ་ཨ་བྷི་ཤི་དུ་དེ་ཡ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་འཆར་ཡོད་པ་བཞིན་ཟླ་བ་འདིའི་ཚེས་དྲུག་གི་ཉིན་རྒྱ་གར་བོ་ལི་ཝུ་ཏྲི་གི་གློག་བརྙན་བྷུ་ཇེ་ཞེས་པའི་གློག་བརྙན་གྱི་འཁྲབ་ཁྲིད་པ་སྐུ་ཞབས་ཨ་བྷི་ཤི་དུ་དེ་ཡ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གློག་བརྙན་ཞིག་བཟོ་གཏན་འཁེལ་བ་ལྟར་གློག་བརྙན་དེ་ལམ་ལྷོང་ཡོང་ཆེད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་མདུན་ལ་བཅར་ནས་སྐྱབས་འཇུག་ཞུས་ཡོད་པ་རེད། མཇལ་ཁ་གྲུབ་མཚམས་སུ་སྐུ་ཞབས་ཨ་བྷི་ཤི་དུ་དེ་ཡ་ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་བཟོ་རྒྱུའི་ཀུན་སློང་བྱུང་ཚུལ་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་སོང།
ངའི་ཨ་ཁུ་རྣམས་པ་ཀི་སི་ཐན་གི་རེད། དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་དང་པ་ཀི་སི་ཐན་གཉིས་ཁ་གྱེས་སྐབས་ཕྱོགས་གཉིས་ཀྱི་མི་རིགས་རྣམས་ལ་དཀའ་སྡུག་ཚད་ལས་བརྒལ་བ་ཞིག་འཕྲད་ཡོད་སྟབས། ངས་རྒྱ་ནག་གཞུང་གིས་བོད་མི་རྣམས་ལ་མནར་གཅོད་བཏང་སྟེ་བཙན་བྱོལ་ལ་འགྲོ་དགོས་བྱུང་བའི་གནས་སྟངས་དང་སེམས་ཁམས་སོགས་ཚོར་ཐུབ། དེ་ལས་ང་ལ་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གྱི་དངོས་བྱུང་གློག་བརྙན་ཞིག་བཟོ་རྒྱུའི་བསམ་བློ་བྱུང་བ་རེད་ཅེས་འགྲེལ་བརྗོད་གནང་ཡོད་ཀི། སྐུ་ཞབས་ཨ་བྷི་ཤི་དུ་དེ་ཡ་ལགས་ཀྱིས་རྒྱ་གར་བོ་ལི་ཝུ་ཏྲི་ཡི་གློག་བརྙན་བྷུ་ཇེ་ཟེར་བ་དེ་བཟོ་སྐྲུན་གནང་ཡོད་པ་རེད། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་བཟོ་སྐྲུན་ལ་མ་དངུལ་འཛིན་མཁན་ནི་སྐུ་ཞབས་ཇེ་པ་ཊེལ་ལགས་ཡིན་ཞིང་ཁོང་ད་ལྟ་ཨ་རིའི་ནིའུ་ཡོག་ཏུ་འཚོ་སྡོད་བྱས་ཡོད་པ་དང་ཁོང་གིས་དེ་སྔ་རྒྱ་གར་གྱི་བོ་ལི་ཝུ་ཏྲི་གི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་མང་དག་ཅིག་དང་མཉམ་དུ་ཕྱག་ལས་གནང་མྱོང་ཡོད་པ་རེད།

བཟང་ང་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ། ཚེ་བརྟན་རྣམ་རྒྱལ་ལགས་དང། ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན། ཕྲན་ནི་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།